གཟའ་མིག་དམར་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནས་དེ་རིང་གི་ལས་རིམ་ཁག་ནང་དང་པོ་བོད་མིའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པའི་ས་གནས་འདྲ་མིན་གྱི་ཚོགས་མི་ཁག་ཞིག་ལ་མཇལ་ཁ་བསྩལ་ཡོད་པའི་གནས་ཚུལ་གྱིས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ནས་ང་ཚོའི་གསར་འགོད་པས་གནས་ཚུལ་བཏང་བ་དང། ཞོལ་མོའི་ཚོགས་འདུ་འཚོགས་ཐུབ་མེད་པ་རེད། དེ་ནས་དེ་རིང་གི་དམིགས་བསལ་གསར་འགྱུར་དང། མཐའ་མཇུག་ཏུ་རྒྱ་ཡིག་གི་ཚགས་པར་དང་བརྒྱུད་ལམ་དུ་བོད་ཀྱི་གནད་དོན་ཟེར་བའི་ལེ་ཚན་གྱིས་དེ་རིང་གི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རིམ་བཞིན་རྒྱང་སྲིང་ཞུ་རྒྱུ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་གསར་འགྱུར་ཁག་ཚེ་དབང་ནོར་བུས་སྙན་སྒྲོན་ཞུ་རྒྱུ་ཡིན། བོད་མིའི་དབུ་ཁྲིད ྋགོང་ས ྋརྒྱལ་རིན་པོ་ཆེ་མཆོག་གིས་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པའི་ས་གནས་འདྲ་མིན་གྱི་ཚོགས་མི་ཁག་ཞིག་ལ་མཇལ་ཁ་བསྩལ་ཡོད་པའི་གནས་ཚུལ་ཐོན་གདའ། དེའང་ང་ཚོའི་གསར་འགོད་པ་བློ་བེ་སོག་ཚང་ལགས་ཀྱིས་གནས་ཚུལ་བཏང་བ་ལ་གཞིགས་ན། ཉེ་ལམ་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ Bharat Tibet Sangh རྒྱ་གར་རྒྱལ་ཡོངས་ཀྱི་བོད་དོན་རྒྱབ་སྐྱོར་བ་འདྲ་མིན་ཁག་ཞིག་ལ་བཞུགས་སྒར་ཕོ་བྲང་དུ་སྤྱི་ཟླ་དགུ་པའི་ཚེས་ཉི་ཤུ་རྩ་གཉིས་ཉིན་བོད་མིའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་མཇལ་ཁ་བསྩལ་ཡོད་པ་དང་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ Bharat Tibet Sangh གི་ཚོགས་གཙོ Saurav Saraswati ལགས་ནས་ཁོང་ཚོ་ལ་གོང་ས་མཆོག་གི་ཞལ་མཇལ་གསུང་ཐོས་ཀྱི་གོ་སྐབས་བརྒྱུད་ནས་ཁོང་ཚོ་ལ་རྒྱ་གར་ནང་བོད་དོན་ཁྱབ་སྤེལ་གྱི་སེམས་ཤུགས་གསར་པ་ཞིག་སྐྱེས་པར་འགྲེལ་བརྗོད་གནང་གདའ། Energy ko hum All Over India mein gaon gaon tak leke jayen། ང་ཚོ་ལ་གོང་ས་མཆོག་གི་མཇལ་ཁ་ཐོབ་སྟེ་སེམས་ཤུགས་གསར་པ་ཞིག་སྐྱེས་པ་མ་ཚད་སེམས་ཤུགས་དང་ཀུན་སློང་འདི་ལ་བརྟེན་ནས་ང་ཚོས་རྒྱ་གར་ནང་བོད་དོན་ཆེད་ལས་ཀ་དང་བོད་དོན་ཁྱབ་སྤེལ་གཏོང་རྒྱུ་དང་གཞི་རྩ་ང་ཚོའི་ཚོགས་པའི་འཐུས་ཚབ་རྣམ་པ་ད་ལན་བོད་མིའི་སྒྲིག་འཛུགས་ཀྱི་ཕྱག་ལས་གནང་སྟངས་ལ་རྒྱུས་ལོན་ཆེད་ཡོང་སྟེ་གྲོས་ཚོགས་ཀྱི་ལས་རིམ་ལ་བཅར་བ་དང། སྲིད་སྐྱོང་སྤེན་པ་ཚེ་རིང་ལ་ཐུག་འཕྲད་ཐུབ་པའི་བརྒྱུད་ནས་བོད་དང་བོད་ཀྱི་རིག་གཞུང་ལ་རྒྱུས་ལོན་ཡག་པོ་བྱུང་བ་འགྲེལ་བརྗོད་གནང་གདའ། ཡང་རྒྱ་གར་གྱི Rajasthan མངའ་སྡེ་ནས་ཡིན་པ་བོད་དོན་རྒྱབ་སྐྱོར་བ Om Prakash Tripathi ལགས་ནས་ཀྱང་ཁོང་ཚོས་རྒྱ་གར་གཞུང་གིས་བཙན་བྱོལ་ཟེར་བའི་མིང་བཏོན་ཏེ་བོད་མིའི་སྒྲིག་འཛུགས་བོད་གཞུང་ངོ་མ་ཞིག་ཏུ་ཆབ་སྲིད་ཀྱི་ངོས་འཛིན་ཡོང་བའི་དགོས་འདུན་འདོན་གྱི་ཡོད་ཅེས

རྒྱ་གར་གཞུང་གིས་བཙན་བྱོལ་ཟེར་བའི་ཚིག་དེ་བཏོན་ནས་བོད་མིའི་སྒྲིག་འཛུགས་དེ་བོད་གཞུང་ངོ་མ་ཞིག་ཏུ་ཆབ་སྲིད་ཀྱི་ཐོག་ནས་ངོས་འཛིན་གནང་ཐུབ་ན་ནང་པའི་རྒྱལ་ཁབ་གཞན་མང་པོས་བོད་དོན་ལ་རྒྱབ་སྐྱོར་ཡོང་བར་ཕན་ཐོགས་འབྱུང་གི་རེད་ཅེས་འགྲེལ་བརྗོད་གནང་གདའ། རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ Bharat Tibet Sangh ནི་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ལ་རྒྱ་གར་ནང་གསར་དུ་བཙུགས་པ་ཞིག་ཡིན་པ་དང། ཁོ་ཚོའི་ཚོགས་པས་རོགས་པ་བྱས་ཏེ་བར་ལམ་རཱ་ཇི་སི་ཐན་མངའ་སྡེ་རུ་བོད་མི་སུད་ཚོང་བ་ཉིས་བརྒྱ་དྲུག་ཅུ་ལ་བརྟན་འཇགས་སུད་ཚོང་གི་ས་ཆ་རག་ཐུབ་པ་བྱུང་ཡོད་པ་དང། ཚོགས་པ་དེའི་རྒྱལ་ཡོངས་མཚན་འཛིན་ཚོགས་གཙོ་ནི་རྒྱ་གར་ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་དཔོན་ཟུར་པ་རྒྱན་སུ་དཱ་མི་ཤི་ར་ལགས་དང། ཚོགས་གཙོ་གཞོན་པ་རྒྱ་གར་གྱི་དམག་སྤྱི་ཟུར་པ་ནཱ་ལེན་དྲ་ཀུ་མཱར་ལགས་བཅས་ཡིན་པ།

སུད་བོད་མཐུན་གྲོགས་ཚོགས་པའི་ཚོགས་གཙོ། Thomas Büchli ལགས་སུ་ཕུལ་ཡོད་པ་དང་གསུང་འཕྲིན་དེའི་ནང་མགོན་པོ་གང་ཉིད་མཆོག་གིས། སྤྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ཙམ་ནས་བཟུང་སྟེ་སུད་སི་གཞུང་མང་གཉིས་ནས་སྐྱབས་བཅོལ་བོད་མི་མང་པོ་ཞིག་ལ་གནས་ཚང་གཡར་བ་མ་ཚད་དགོས་ངེས་མཐུན་འགྱུར་གནང་བ་ལ་ཐུགས་རྗེ་ཆེ་གསུངས་ཡོད་པ་དང་འབྲེལ་ལྷག་པར་སུད་བོད་མཐུན་གྲོགས་ཚོགས་པས་བོད་ཀྱི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་དང་བོད་དོན་གོ་རྟོགས་སྤེལ་བའི་ཆེད་དུ་བོད་མིའི་སྒྲིག་འཛུགས་དང་བོད་མི་ལ་རྒྱབ་སྐྱོར་ཕན་གྲོགས་རླབས་ཆེན་གནང་བ་ལ་བསྔགས་བརྗོད་གནང་ཡོད་པ་རེད། གཞན་ཡང་མཛད་སྒོ་དེའི་ཐོག་རི་ཀོན་ཆོས་འཁོར་དགོན་གྱི་མཁན་པོ་ཐུབ་བསྟན་ལེགས་སྨོན་ལགས་དང་སུད་སི་དོན་ཁང་གི་བསྟན་འཛིན་ཆོས་བཟང་ལགས་སུད་སི་གྲོས་ཚོགས་ཀྱི་འཐུས་མི་ཧྥེ་པིན་མོ་ལི་ནཱ་ལགས་སུད་སི་གྲོས་ཚོགས་ཀྱི་འཐུས་མི་པེར་སི་ཀ Birrer Heimo ལགས་སོགས་ཕེབས་འབྱོར་གནང་ཡོད་པ་རེད། སྤྱིར་སུད་བོད་མཐུན་གྲོགས་ཚོགས་པ་ནི་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གསུམ་ལོ་ལ་བོད་མིའི་རང་དབང་འཐབ་རྩོད་ལ་གདུང་སེམས་མཉམ་སྐྱེད་དང་རྒྱབ་སྐྱོར་མཚོན་ཆེད་དབུ་འཛུགས་གནང་ཡོད་པ་དང་ཚོགས་པ་དེ་ཉིད་བོད་དོན་རྒྱབ་སྐྱོར་ཚོགས་པ་ཆེ་ཤོས་གྲས་ཤིག་ཡིན་པ་རེད།

ལས་ཉིན་བཞི་པ་ནས་གྲོས་ཚོགས་མུ་མཐུད་ནས་ཚོགས་མ་ཐུབ་པ་ལྷག་ཡོད་པའི་སྐོར་ང་ཚོའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་གནས་ཚུལ་བཏང་བར་གསན་རོགས། སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པའི་ནང་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་རྒྱ་ནག་གི་གསང་ཉུལ་དང་འབྲེལ་བ་ཡོད་མེད་ཀྱི་གནད་དོན་དང་འབྲེལ་ནས་གྲོས་ཚོགས་ཀྱི་ལས་རིམ་གཞན་ཁག་འགྲོ་ཐུབ་མེད་པ་མ་ཟད་གྲོས་ཚོགས་ཚོགས་མ་ཐུབ་པའི་གནས་སྟངས་མུ་མཐུད་ལྷག་ཡོད་པར་བརྟེན་འདི་ཚེས་ཉི་ཤུ་རྩ་གསུམ་ཉིན་སྤྱི་འཐུས་ཚོགས་གཙོ་ཚོགས་གཞོན་གཉིས་ཀྱིས་ལམ་སྟོན་འོག་གྲོས་ཚོགས་མུ་མཐུད་ཚོགས་ཐུབ་ཐབས་སྐོར་དང། གཞི་རིམ་མི་དམངས་རེ་འབོད་ཚོགས་པའི་ལས་འགུལ་དང་འབྲེལ་བའི་སྐོར་བཅས་བརྗོད་གཞི་གཉིས་ཀྱི་ཐོག་སྤྱི་འཐུས་རྣམ་པའི་དབར་བཞུགས་མོལ་ཚོགས་འདུ་འཚོགས་ཐབས་གནང་ཡོད་ཀྱང། མདོ་སྨད་སྤྱི་འཐུས་བཅུ་དང་དབུས་གཙང་སྤྱི་འཐུས་བརྒྱད། དེ་བཞིན་ཡུ་རོབ་སྤྱི་འཐུས་གཅིག་བཅས་ཁྱོན་སྤྱི་འཐུས་བཅུ་དགུ་མཉམ་ཞུགས་བྱས་མེད་པར་བརྟེན་བཞུགས་མོལ་ཚོགས་འདུ་འཚོགས་ཐུབ་མེད་པ་རེད། འདི་ཚེས་ཉི་ཤུ་རྩ་ལྔ་ཉིན་བཞུགས་མོལ་ཚོགས་འདུ་ལ་བཅར་མཁན་མདོ་སྟོད་སྤྱི་འཐུས་དཀོན་མཆོག་ཡང་འཕེལ་ལགས་ཀྱིས་བཞུགས་མོལ་ཚོགས་འདུ་དེ་གལ་འགངས་ཆེན་པོ་ཆགས་ཡོད་པ་མ་ཟད་གྲོས་ཚོགས་ནང་གླེང་སློང་བྱས་མ་ཐུབ་པའི་གནད་དོན་མང་པོ་ཞིག་བཞུགས་མོལ་ཚོགས་འདུ་ནང་གླེང་སློང་བྱེད་ཀྱི་ཡོད་ཅེས་དང། ད་ལྟའི་ཆར་གལ་འགངས་ཆེ་ཤོས་ཤིག་ནི་བདེ་སྲུང་ལས་ཁུངས་ཀྱིས་གསལ་བཤད་གང་མགྱོགས་གནང་རྒྱུ་དེ་ཡིན་པས་བདེ་སྲུང་ལས་ཁུངས་ཀྱིས་རྒྱ་མིའི་གསང་ཉུལ་དང་འབྲེལ་བའི་གནད་དོན་དེ་གཙང་བཟོ་མ་བྱེད་བར་དུ་གྲོས་ཚོགས་མུ་མཐུད་འཚོགས་རྒྱུ་ཁག་པོ་ཡིན་པ་འགྲེལ་བརྗོད་གནང་སོང། བདེ་སྲུང་ལས་ཁུངས་ནས་ལན་རེད་དང་མ་རེད་ལས་ལན་གཅིག་མ་སླེབས་ན་སོ་སོ་ཚོགས་ཆེན་གྱི་ཚོགས་བརྡ་བཏང་ཐུབ་ཡ་ཡོད་མ་རེད་ད་ཁོ་ཚོས་སྤྱི་འཐུས། ཁག་མང་པོ་ཞིག་གིས་ཚོགས་གཙོ་ཚོགས་གཞོན་ལ་ཕར་ཞུས་བཞག་ཡོད་རེད་ད་ང་ཚོ་གནད་དོན་དེ་ཡིན་ན་ཡིན་པ་དང་མིན་ན་མེད་པ་ཅིག་གནད་དོན་དེ་གཙང་མ་མ་བཟོས་ན་ང་ཚོ་གྲོས་ཚོགས་འཚོགས་ཀྱི་མིན་ད་ཨ་ཟེར་ཡོད་ད་ཁོ་བདེ་སྲུང་ལས་ཁུངས་ལ་ནི་ཚོགས་གཙོ་ཚོགས་གཞོན་ཚོགས་བརྡ་བཏང་ནས་ད་ཚོགས་གཙོ་ཚོགས་གཞོན་རེད་ཏན་ཏན་རེད་ཡིན་ན་ཡང་ཚོགས་གཙོ་ཚོགས་གཞོན་གྱིས་བདེ་སྲུང་ལས་ཁུངས་ཀྱི་ལན་དེ་སྒུག་སྡོད་ཡོད་རེད་བསམ་གྱི་འདུག། ཡང་འདི་ཚེས་ཉི་ཤུ་རྩ་ལྔ་རེས་གཟའ་ཟླ་བའི་ཉིན་གོང་ཞུས་བཞུགས་མོལ་ཚོགས་འདུར་མཉམ་ཞུགས་མ་བྱེད་མཁན་སྤྱི་འཐུས་ཐུན་མོང་ནས་ཡོངས་ཁྱབ་གསལ་བསྒྲགས་ཤིག་སྤེལ་བའི་ནང་སྐབས་བཅུ་བདུན་པའི་གྲོས་ཚོགས་ཚོགས་དུས་དྲུག་པའི་ལས་ཉིན་བཞི་པའི་ཚོགས་དུས་དང་པོར་བཀུར་འོས་ཆོས་བརྒྱུད་སྤྱི་འཐུས་དགུ་དང་མདོ་སྟོད་སྤྱི་འཐུས་བཅུ་ཚོགས་བཅར་མ་གནང་བའི་རྐྱེན་གྱིས་གྲོས་ཚོགས་ལས་རིམ་ལ་འགོག་རྐྱེན་འཕྲད་ཡོད་པ་འཁོད་འདུག་ཅིང་སྤྱི་ཚེས་ཉི་ཤུ་རྩ་གསུམ་ཉིན་ཚོགས་དྲུང་ལས་ཁུངས་ནས་སྤྱི་འཐུས་སྒེར་སོ་སོར་ཉིན་རྒྱབ་ཆུ་ཚོད་གསུམ་པའི་ཐོག་གོང་ཞུས་བརྗོད་གཞི་གཉིས་ཀྱི་སྐོར་བཞུགས་མོལ་ཚོགས་འདུ་ཞིག་ཡོང་བའི་ཚོགས་བརྡ་འབྱོར་ཡོད་ཀྱང་ཟུར་དུ་གྲོས་ཚོགས་མུ་མཐུད་འཚོགས་ཐུབ་ཐབས་སྐོར་གྱི་བཞུགས་མོལ་ཚོགས་འདུར་བཅར་དགོས་གལ་གང་ཡང་མཐོང་མ་སོང་ཞེས་དང། གཞི་རིམ་མི་མང་གིས་བཅའ་ཁྲིམས་བསྐྱར་བཅོས་དང་འབྲེལ་བའི་རེ་འབོད་དེ་ནི་ཕྱི་གསལ་ནང་གསལ་ཞུས་ཟིན་པས་དེ་ལ་བཞུགས་མོལ་ཚོགས་འདུ་འཚོགས་ནས་དོན་ཕན་ལྡན་པ་ཞིག་ཡོང་སོགས་གང་ཡང་མ་མངོན་སྟབས། བཞུགས་མོལ་ཚོགས་འདུར་ཚོགས་བཅར་ཞུས་མེད་ཅེས་འཁོད་འདུག་བཞུགས་མོལ་ཚོགས་འདུ་ལ་མ་བཅར་མཁན་དབུས་གཙང་སྤྱི་འཐུས་རིག་འཛིན་ལྷུན་གྲུབ་ལགས་ཀྱིས་གལ་ཏེ་མ་འོངས་པར་བཞུགས་མོལ་ཚོགས་འདུ་རེ་འཚོགས་དགོས་བྱུང་ན་བརྗོད་གཞི་ལ་གཞིགས་ཏེ་འཚོགས་རྒྱུ་ཡིན་སྤྱིར་བཏང་བཞུགས་མོལ་ཚོགས་འདུ་འཚོགས་རྒྱུ་ནི་གལ་ཆེ་ཡང་ད་རེས་ཀྱི་བཞུགས་མོལ་ཚོགས་འདུའི་ནང་དོན་ལ་རེ་བ་གང་ཡང་མཐོང་མེད་པར་བརྟེན་ང་ཚོ་བཅར་མེད་ཅེས་འགྲེལ་བརྗོད་གནང་བྱུང། བཞུགས་མོལ་ཚོགས་འདུ་འཚོགས་ཡས་ཀྱི་ནང་དོན་ལ་ལྟ་ཡས་རེད། ནང་དོན་གྱི་ཐོག་ནས་ང་ཚོ་བཞུགས་མོལ་བྱས་ནས་ནི་ཅིག་དོན་དག་སོས་བ་འགྲོ་དེ་འདྲ་དང་རེ་བ་ག་དེ་ང་ཚོ་དཀའ་ངལ་སེལ་ཡས་ཀྱི་ཅིག་དེ་འདྲ་ཡིན་ན་ད་ང་ཚོ་བཅར་དང་བཅར་ཡིན་དང་ཡིན། ད་ཡིན་ན་ཅིག་བཞུགས་མོལ་ཚོགས་འདུ་ཚོགས་བྱས་བཞུགས་མོལ་ཚོགས་འདུ་གི་ནང་དོན་གྱི་ཐོག་ནས་ནི་ཚོགས་འདུ་ག་རེ་ལི་གནང་ཡས་ཀྱི་དོན་དག་དེ་གི་ཐོག་ལི་ཏི་ཅིག་རེ་བ་མེད་པ་དང་ད་ཁོ་ཅིག་ག་འདྲ་དོན་ཕན་ཟེར་བ་ཅིག་མེད་བ་ཡིན་ན་ནི་བཞུགས་མོལ་ཚོགས་འདུ་ཚོགས་ནས་དགོས་ཕན་གང་ཡོད་མ་རེད་བ། གཞན་ཡང་སྤྱི་འཐུས་དཀོན་མཆོག་ཡར་འཕེལ་ལགས་ཀྱིས

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན་རྒྱ་གར་རྒྱལ་ཡོངས་སྤྱི་ཚོགས་ཞབས་ཕྱི་ཚོགས་པའི་ཚོགས་མི་ཁག་ཞིག་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་ཞིག་བོད་མི་མང་སྤྱི་འཐུས་ལྷན་ཁང་དུ་གཟིགས་སྐོར་དུ་ཕེབས་ཡོད་པའི་གནས་ཚུལ་ཐོན་འདུག། དེའང་ཁ་རྩང་སྤྱི་ཟླ་དགུ་པའི་ཚེས་ཉི་ཤུ་རྩ་ལྔ་ཉིན་ཚོགས་དྲུང་ལས་ཁུངས་ནས་གནས་ཚུལ་བཏོན་བ་ལ་གཞིགས་ན་སྤྱི་ལོ་ཉིས་སྟོང་བཅུ་གསུམ་སྤྱི་ཟླ་དགུ་པའི་ཚེས་ཉི་ཤུ་རྩ་གསུམ་ཉིན་གྱི་ཕྱི་དྲོ་རྒྱ་གར་རྒྱལ་ཡོངས་སྤྱི་ཚོགས་ཞབས་ཕྱི་ཚོགས་པ Rashtriya Swayam Sewak Sangh གི་རྫོང་ཚུགས་ས་ཁུལ་གྱི་ཚོགས་མི་ཁག་ཅིག་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་ཞིག་བོད་མི་མང་སྤྱི་འཐུས་ལྷན་ཁང་དུ་གཟིགས་སྐོར་དུ་ཕེབས་སྐབས་བོད་མི་མང་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་མཆོག་གིས་སྣེ་ལེན་མཇལ་འཕྲད་གནང་ཡོད་པ་དང། མཇལ་འཕྲད་སྐབས་ཚོགས་གཞོན་མཆོག་གིས་ཐོག་མ་ཁོང་རྣམས་གྲོས་ཚོགས་སུ་ཕེབས་པར་འཚམས་འདྲི་གནང་བ་དང་ཆབས་ཅིག་བོད་ནང་གི་ད་ལྟའི་ཛ་དྲག་གནས་སྟངས་སྐོར་དང་བཙན་བྱོལ་ནང་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་ཐོག་མ་ཇི་ལྟར་དམངས་གཙོ་གསོལ་རས་གནང་བ་དང་རིམ་པས་མགོན་པོ་གང་ཉིད་མཆོག་གི་ལམ་སྟོན་འོག་དམངས་གཙོའི་འཕེལ་རིམ་དང་སྐབས་དུས་སོ་སོ་ལ་འགྱུར་བ་ཇི་བྱུང་སྐོར་ངོ་སྤྲོད་དང་དེ་བཞིན་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲུབ་ཆ་དང་ལས་དོན་གནང་ཕྱོགས་དང། གྲོས་ཚོགས་ཚོགས་དུས་གཉིས་ཀྱི་སྐོར་དང་བོད་ཀྱི་གནད་དོན་དེ་བཞིན་རྒྱ་གར་རྒྱལ་ཁབ་ཀྱི་བདེ་འཇགས་ལ་གལ་གནད་ཆེན་པོ་ཡིན་པ། བོད་མིའི་སྒྲིག་འཛུགས་ཀྱི་བསྒྲུབ་བྱའི་དམིགས་ཡུལ་སོགས་ཀྱི་ཐོག་ལ་འགྲེལ་བརྗོད་སྙིང་བསྡུས་གནང་རྗེས་བོད་དོན་ཐོག་རྒྱ་གར་གཞུང་མང་གཉིས་ནས་ད་བར་མཐུན་འགྱུར་རྒྱབ་སྐྱོར་ཤུགས་ཆེ་གནང་བ་ལ་ཐུགས་རྗེ་ཆེ་ཞུས་པ་དང་ཆབས་ཅིག་ཁོང་རྣམས་ཀྱི་བརྒྱུད་ནས་བོད་ཀྱི་གནད་དོན་སོ་སོའི་ཁྱབ་ཁོངས་ས་གནས་སུ་སྔར་ལས་ལྷག་པའི་ཁྱབ་སྤེལ་གནང་རྒྱུའི་འབོད་སྐུལ་གནང་གདའ། གཞན་ཡང་སྐུ་མགྲོན་རྣམ་པས་བོད་མིའི་སྒྲིག་འཛུགས་ཀྱི་ལས་དོན་གནང་ཕྱོགས་དང་བཙན་བྱོལ་ནང་འོས་བསྡུ་གནང་ཕྱོགས་བཙན་བྱོལ་བོད་མིའི་སློབ་གྲྭའི་སྐོར་སོགས་ཀྱི་ཐོག་ལ་དོགས་འདྲི་ཕུལ་བར་ཚོགས་གཞོན་མཆོག་གིས་ལན་འདེབས་གསལ་བཤད་གནང་ཡོད་པ་བཅས་ཀྱི་གནས་ཚུལ་ཐོན་གདའ། ཡང་རྒྱ་ནག་གི་བདེ་སྲུང་བློན་ཆེན་གར་སོང་ཆ་མེད་དུ་གྱུར་བའི་རྗེས་སུ་རྒྱ་ནག་གི་དམག་མི་རྣམས་ནས་སྤྱི་ཚོགས་ནང་ནོར་འཁྲུལ་ཅན་གྱི་མི་སྣ་སུ་ལ་འགྲོགས་འདྲིས་བྱེད་རྒྱུ་མེད་པའི་ཉེན་བརྡ་བཏང་ཡོད་པའི་གནས་ཚུལ་ཐོན་གདའ། དེ་ཡང་ཁ་རྩང་སྤྱི་ཟླ་དགུ་པའི་ཚེས་ཉིས་རྩ་ལྔ་ཉིན Times གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བ་ལ་གཞིགས་ན་ད་རེས་གཟའ་པ་སངས་ཉིན་རྒྱ་ནག་གཞུང་གི་མི་དམངས་བཅིངས་འགྲོལ་དམག་གི་ཉིན་རེའི་གསར་འགྱུར་ནང་རྒྱ་ནག་གི་དམག་མི་རྣམས་ཀྱིས་རང་ཉིད་ཀྱི་སྤྱི་ཚོགས་ཀྱི་ཁོར་ཡུག་དེ་གཙང་མ་དགོས་པའི་འགྲེལ་བརྗོད་བྱས་ཡོད་པ་མ་ཚད། མི་གཞན་གྱིས་སྐུལ་སློང་བྱས་པ་དང་ཉེན་ཚབས་ཀྱི་གནད་དོན་དེ་རིགས་ནས་གཡོལ་ཐབས་བྱས་ཏེ་ཟུར་དུ་སྡོད་རྒྱུ་དེ་ཡིན་པའི་སྐོར་འགྲེལ་བརྗོད་བྱས་པ་དང་དེ་བཞིན་ད་ལོའི་སྤྱི་ཟླ་དྲུག་པའི་ནང་རྒྱ་ནག་གི་དབུས་དམག་དོན་ལྷན་ཁང་གིས་རྒྱ་ནག་གི་དམག་མི་རྣམས་ཀྱི་སྤྱི་ཚོགས་དང་འབྲེལ་ལམ་བྱེད་ཕྱོགས་ཀྱི་སྒྲིག་ཁྲིམས་དང་སྤྱོད་ཚུལ་ཚུལ་བཞིན་དུ་འཁུར་དགོས་པའི་འབྲུ་དོན་དེ་དག་གསལ་སྟོན་བྱས་ཏེ་ད་རེས་རྒྱ་ནག་གི་དམག་མི་རྣམས་ཀྱི་སྒྲིག་ལམ་སྐོར་འགྲེལ་བརྗོད་གནང་ཡོད་པའི་གནས་ཚུལ་ཐོན་གདའ། ད་རེས་རྒྱ་ནག་གི་དམག་མིའི་སྒྲིག་ཁྲིམས་གསལ་སྟོན་བྱས་པ་དེ་ནི་ཉེ་སྔོན་སྤྱི་ཟླ་བརྒྱད་པའི་ཟླ་མཇུག་ཏུ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་རྒྱ་ནག་གི་བདེ་སྲུང་བློན་ཆེན་ལི་ཞང་ཧྥུའུ་གནས་དབྱུང་བཏང་བ་དང་དེའི་གོང་དུ་སྤྱི་ཟླ་བདུན་པའི་ནང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཅིན་ཀང་ལ་སོགས་པ། གནས་དབྱུང་བཏང་བ་བཅས་ཀྱི་རྗེས་སུ་ཡིན་པའི་གནས་ཚུལ་ཐོན་གདའ། དེ་ནས་རྒྱ་ནག་གིས་བསྐྱར་དུ་རྒྱ་གར་གྱི་ཨ་རུ་ནཱ་ཅལ་མངའ་སྡེ་ནས་ཡིན་པའི་རྩེད་འགྲན་པ་ཁག་ཞིག་ལ་རྒྱ་གར་གྱི་མི་སེར་གྱི་ཕྱི་བསྐྱོད་ལག་འཁྱེར་སྟེང་ཐོངས་མཆན་བི་ས་སྤྲད་མེད་པའི་གནས་ཚུལ་དང་འབྲེལ་ནས་རྒྱ་ནག་གི་བྱ་སྤྱོད་འདིས་རྒྱ་གར་དང་བོད་བར་གྱི་ས་མཚམས་ཁུལ་གྱི་རྩོད་རྙོག་གི་ཐད་ལ་ཤུགས་རྐྱེན་སྐོར་འབྲེལ་ཡོད་ཉམས་ཞིབ་པ་ལ་ཨར་སྒྲོན་གྱིས་བཅར་འདྲི་ཞུས་ནས་གནས་ཚུལ་ཕྱོགས་སྒྲིག་བྱས་པ་གསན་རོགས། རྒྱ་གར་ཨ་རུ་ན་ཅལ་མངའ་སྡེ་ནས་ཡིན་པའི་རྩེད་འགྲན་པ་ཁག་ཅིག་རྒྱ་ནག་གི་ནང་ལ་འཚོགས་རྒྱུའི་ཨེ་ཤེ་ཡ་མངའ་ཁུལ་ནང་གི་ལུས་རྩལ་འགྲན་རྩོད་ཞིག་གི་ཆེད་དུ་རྒྱ་ནག་གི་ནང་ལ་བསྐྱོད་དགོས་ཡོད་པ་རེད། འོན་ཀྱང་རྒྱ་ནག་གིས་ཨ་རུ་ན་ཅལ་བོད་ཀྱི་ས་ཁོངས་ཡིན་པར་བརྗོད་ནས་རྒྱ་གར་མི་སེར་གྱི་ཕྱིར་སྐྱོད་ལག་ཁྱེར་གྱི་སྟེང་ནས་ཐོངས་མཆན་ཝི་ཛ་སྤྲད་མེད་པ་རེད། རྒྱ་ནག་གི་བྱ་སྤྱོད་དེ་གིས་རྒྱ་གར་དང་བོད་བར་གྱི་ས་མཚམས་ཁུལ་གྱི་རྩོད་རྙོག་གི་ཐད་ལ་ཤུགས་རྐྱེན་ཇི་ཡོད་ཀྱི་སྐོར། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ས་མཚམས་རྩོད་རྙོག་ཐད་ཀྱི་ཉམས་ཞིབ་པ་ཚེ་དབང་རྡོ་རྗེ་ལགས་སུ་བཅར་འདྲི་ཞུས་པར་ཁོང་གིས་རྒྱ་ནག་གཞུང་གིས་མུ་མཐུད་ནས་བྱ་སྤྱོད་དེ་འདྲ་འཛིན་པ་ཡིན་ན། མ་འོངས་པར་ས་མཚམས་གནད་དོན་གྱི་ཐད་ལ་བསམ་བློ་གཏོང་བ་དང་གོ་བསྡུར་བྱ་རྒྱུ་ཡི་ཐད་ལ་འགོག་རྐྱེན་འཕྲད་རྒྱུ་ཡིན་སྐོར་དང། ཡང་རྒྱ་ནག་གིས་ཨ་རུ་ན་ཅལ་མངའ་ཁུལ་དེ་གནད་དོན་གཙོ་བོ་ཞིག་ཏུ་བརྩི་གི་ཡོད་པ་གསལ་པོ་ཡིན་སྐོར། དེ་བཞིན་རྒྱ་ནག་གིས་ས་མཚམས་རྩོད་རྙོག་གི་གནད་དོན་དང་འབྲེལ་ནས་ས་ཁུལ་མང་པོ་ཞིག་ལ་བདག་དབང་ཡོད་ལུགས་རྩོད་དང་རྩོད་བཞིན་ཡོད་པའི་སྐོར་སོགས་དོན་ཚན་གསུམ་གྱི་ཐོག་ནས་འགྲེལ་བརྗོད་གནང་དོན་ལ།

སྙན་བརྒྱུད་ཡིན་པ་ཡིན་ན་ད་ཅིག་རྒྱ་ནག་གིས་ས་ཆ་བདག་དབང་རྩོད་ཀྱི་ཡོད་པ་དེ་གསལ་བོ་གསལ་རྐྱང་ཆགས་བསྡད་ཡོད་རེད་ཨ་ནི་ཐོངས་མཆན་མ་སྤྲད་ཡ་རྒྱུ་མཚན་དེ་རྩེད་འགྲན་པ་གཞན་པ་ལ་སྤྲད་ཁོང་ཚོ་ལ་མ་སྤྲད་ཡ་རྒྱུ་མཚན་དེ་ཁོང་ཚོ་ཨ་རུ་ན་ཅལ་ནས་ཡིན་པའི་གི་རྒྱུ་མཚན་རེད་བ་ལ་དེ་འདྲ་སོང་ཙང་ཨ་ནི་རྒྱ་ནག་གིས་ཨ་རུ་ན་ཅལ་དེ་ད་རྩོད་རྙོག་ཅན་གྱི་ས་ཁུལ་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་པ་དེ་གསལ་བོ་ཆགས་བསྡད་ཡོད་ར། གསུམ་པ་དེ་ལ་ཡང་ད་ད་ལྟའི་ཆ་ལ་ཡང་རྒྱ་གར་དང་རྒྱ་ནག་གི་བར་དུ་ལ་ཡང་ད་འཛམ་གླིང་ཆབ་སྲིད་ཀྱི་ནང་ལོགས་ལ་ཡང་གནས་སྟངས་ཅིག་ཡག་པོ་ཅིག་ཡོད་མ་རེད་དམིགས་བསལ་གྱི G twenty སྐབས་སུ་ལ་ཡང་ད་ཅིག་ཟློས་གར་དེ་ཆབ་སྲིད་ཀྱི་ཟློས་གར་མང་པོ་ཅིག་འཁྲབ་བསྡད་ཡོད་རེད་ཆབ་སྲིད་ཀྱི་ཟློས་གར་དེའི་ནང་ལོགས་ལ་ཡང་ཨ་ནི་རྒྱ་གར་དེ་ད་ཅིག་ཟངས་མདོག་གི་ཆ་ནས་རྣམ་པར་རྒྱས་པ་ཅིག་ལ་ཡང་ངོས་འཛིན་བྱེད་དགོས་རེད་དེ་ལ་ཡང་རྒྱ་ནག་དེ་རུབ་ཅིག་མ་ཁམས་པར་གནས་སྟངས་ཆགས་བསྡད་ཡོད་རེད་དེ་བྱེད་དུས་ཙམ་པ་ལ་ཡང་ད། དེ་འདྲའི་གི་ཐོག་ནས་རྒྱ་གར་ལ་ཡང་ད་རྒྱ་ནག་གིས་ཅིག་སུན་གཙེར་བྱེད་ཡག་གི་ད་གཞི་ནས་གཞི་ལ་ནས་མི་འདུག་ད་རྒྱུ་གཙོ་བོ་དེ་ནི་ད་ལྟ་ས་མཚམས་ཀྱི་རྩོད་རྙོག་དང་འབྲེལ་བ་ཡོད་པའི་གི་ཐོག་ནས་ས་ཁུལ་མང་པོ་ཅིག་ལ་ཡང་རྒྱ་ནག་གིས་བདག་དབང་རྩོད་དང་རྩོད་བཞིན་པ་དེ་ཆགས་བསྡད་ཡོད་རེད།
ཡང་ཁོང་གིས་ས་མཚམས་བདག་དབང་དང་ལོ་རྒྱུས་འབྲེལ་བ་ཡོད་པའི་སྐོར། རྒྱ་དཀར་ནག་གཉིས་ཀྱི་ས་མཚམས་རྩོད་རྙོག་ཞི་འཇམ་བཟོ་དགོས་ན་བོད་ཀྱི་གནད་དོན་གསལ་པོ་བཟོ་དགོས་པ་དེ་གལ་གནད་ཆེ་ཤོས་ཤིག་ཡིན་སྐོར་སོགས་གསུངས་ཡོད་པ་རེད། ད་དེ་བཞིན་གྱི་ཐོག་ནས་ད་ཅིག་ས་མཚམས་བདག་དབང་སྐད་ཆ་བཤད་ཡོང་དུས་ཙམ་པ་ལ་ཡ། ཨ་ནི་ལོ་རྒྱུས་ནང་ལོགས་ལ་ཡང་ལྟ་ག་འགྲོ་ཡ་དེ་གལ་ཆེན་པོ་ཞེ་པོ་ཞིག་ཆགས་བསྡད་ཡོད་དེ། ཕྱོགས་གཉིས་ཀྱིས་ད་ས་མཚམས་ཀྱི་གྲོས་མོལ་གྱི་ཐོག་ནས། ཐག་བཅད་དགོས་ཡོད་ལབ་དུས་ཙམ་པ་ལ་ཡང་ལོ་རྒྱུས་ཐོག་ལ་ཡང་ལྟ་ག་འགྲོ་དགོས་རེད་ལབ་ཡ་དེ་ཕྱོགས་གཉིས་ཀྱི་ཐོག་ནས་མོས་མཐུན་བྱུང་ཡོད་རེད། ཡིན་པ་ཡིན་ནའི་ད་ལྟ་ད་ལྟའི་ཆ་ལ་ཡང་ད་ལོ་རྒྱུས་ཐོག་ནས། སྐད་ཆ་བཤད་ཡ་དེ་ལ་ཡང་ཕྱོགས་གཉིས་རྒྱ་དཀར་ནག་གཉིས་ཆར་གྱིས་ད་ཅིག་དེའི་ཐོག་ལ་ཡང་དངོས་གསལ་དོད་པོ་བཟོས་ནས་བཤད་ཀྱི་ཡོད་མ་རེད་བཤད་ཀྱི་མེད་རྒྱུ་མཚན་གཙོ་བོ་དེ། ད་བོད་ཀྱི་གནད་དོན་འདི་ལ་ཡང་ཐུག་བསྡད་ཡོད་རེད་དེ་བྱེད་དུས་ཙམ་པ་ལ་ཡང། གོམས་པར་བལྟ། མཐར་ཐུག་གི་ཐོག་ནས་ད་རྒྱ་དཀར་ནག་གཉིས་ཀྱི་བར་ལ་ཡང་མ་འོངས་པ་ལ་ཡང་ད་ས་མཚམས་ཁུལ་ལ་ཡང་རྩོད་རྙོག་དེ་ཨ་ནི་ཞི་འཇམ་འགྲོ་ཡ་ད་ད་ག་ནང་བཞིན་གྱི་ད་འབྲེལ་བ་ཅིག་ཡག་པོ་ཅིག་དགོས་ཀྱི་ཡོད་པ་ཡིན་ན་ཨ་ནི་བོད་ཀྱི་གནད་དོན་དེ་སེལ་དགོས་ཡ་དེ་ད་གནད་དོན་གལ་ཆེ་ཤོས་ནང་གི་གལ་ཆེ་ཤོས་དེ་ཆགས་བསྡད་ཀྱི་འདུག་བ་ལ་དེ་ཅིག་ཏུ་བརྩམས་པ་ལ་ཡང་ད་ད་རིང་གི་དེ་ད་རྩེད་འགྲན་པ་ཡིན་ན་ལེ་གང་ལྟར་རྒྱ་གར་གྱི་སུན་གཙེར་བྱེད་ཡ་དེ་གི་ད་རྒྱབ་ལྗོངས་དེ་ཨ་ནི་རྩེད་འགྲན་པ་དོ་བདག་ལ་ཡང་བརྣག་པ་བྱས་བ་དེ་འདྲ་གས་མ་གཏུག་ཡིན་པ་ཡིན་ནས་དེ་ཡང་རྒྱལ་ཁབ་གཉིས་ཀྱི་བར་ལ་ཡང་ད་ཅིག་ལོ་ངོ་ད་དྲུག་ཅུ་བདུན་ཅུ་གི་ལྷག་པའི་གི་ད་ཅིག་ས་ཁམས་ཆབ་སྲིད་ཀྱི་རྩོད་རྙོག་ཡོད་བསྡད་པ་ཅིག་ཆགས་བསྡད་དོ་འདི་སེལ་མི་ཐུབ་ཙམ་པ་ལ་ཡང་དེ་འབྲེལ་གྱི་ཆ་ནས་ཨ་ནི་གནད་དོན་དེ་བྱུང་བསྡད་པ་དེ་འདྲའི་ཆ་ལ་ཡང་ང་ཚོ་ངོས་འཛིན་ཞུས་ཐུབ་ཀྱི་འདུག། སྤྱིར་རྒྱ་ནག་གཞུང་གིས་རྒྱ་གར་ཨ་རུ་ན་ཅལ་མངའ་སྡེ་ནས་ཡིན་པའི་གི་རྩེད་འགྲན་པ་ཁག་ཅིག་ལ་རྒྱ་ནག་གི་ནང་ལ་འཚོགས་རྒྱུ་ཡི་ཨེ་ཤེ་ཡ་ཡི་འགྲན་རྩོད་ཀྱི་ནང་ལ་མཉམ་ཞུགས་བྱ་རྒྱུར་རྒྱ་ནག་གི་ཐོངས་མཆན་བི་ཟ་སྤྲད་མེད་པའི་གི་གནས་ཚུལ་དེ་བཞིན

དེ་ཡི་ཁོངས་སུ་ཉིས་སྟོང་ཉི་ཤུ་ལོར་རྒྱ་དཀར་ནག་གཉིས་ཀྱི་བར་འཁྲུག་འཛིང་ཤོར་ས་གི་ལ་དྭགས་ཀྱི་མངའ་ཁོངས་སོགས་ཀྱང་ཚུད་ཡོད་པ་རེད། སྤྱིར་དེ་རིང་དམིགས་བསལ་གསར་འགྱུར་དེ་སྙན་སྒྲོན་ཞུ་མི་བསྐྲུན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཉན་པར་བཀའ་དྲིན་ཆེ།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ལྷོ་ཀོ་རི་ཡའི་ནང་འཚམས་གཟིགས་སུ་ཕེབས་རྒྱུའི་ཐོག་ལ་བསམ་གཞིག་གཟབ་ནན་མཛད་བཞིན་ཡོད་པའི་གནས་ཚུལ་ཐོན་འདུག། དེ་ཡང་རྒྱ་ནག་གི་རྒྱལ་ས་པེ་ཅིང་དང་ལྷོ་ཀོ་རི་ཡའི་རྒྱལ་ས་སོལ་ནས་ད་རེས་སྤྱི་ཟླ་དགུ་བའི་ཚེས་ཉིས་རྩ་གསུམ་ཉིན་རོ་ཏྲི་གསར་ལས་ཁང་གིས་གནས་ཚུལ་སྤེལ་བ་ལ་གཞིགས་ན་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ཁོང་གིས་ལྷོ་ཀོ་རི་ཡའི་ནང་འགྲོ་རྒྱུའི་ཐོག་ལ་བསམ་གཞིག་གཟབ་ནན་བྱེད་བཞིན་ཡོད་པའི་སྐོར་གཟའ་སྤེན་པའི་ཉིན་གསུངས་ཡོད་པ་དང་དེ་བཞིན་ཞི་ཅིན་ཕིང་འཚམས་གཟིགས་སུ་ཕེབས་རྒྱུ་དེ་ནི་ལྷོ་ཀོ་རི་ཡ་མཚོ་གླིང་དུ་ཞི་བདེ་དང་བདེ་འཇགས་འཛུགས་སྐྲུན་གྱི་འབད་བརྩོན་གནང་ཆེད་དུ་ཡིན་པ་ལྷོ་ཀོ་རི་ཡའི་ཡོན་ཧབ་གསར་ལས་ཁུངས་ཀྱི་ལུང་འདྲེན་བྱས་ཏེ་གནས་ཚུལ་སྤེལ་འདུག། ཡང་དེ་དང་ཕྱོགས་མཚུངས་རྒྱ་ནག་གི་གཞུང་འབྲེལ་གྱི་རྒྱ་ནག་དབུས་བརྙན་འཕྲིན་ལས་ཁུངས་ཀྱིས་ཀྱང་གཟའ་སྤེན་པའི་ཉིན་རྒྱ་ནག་གི་ཤར་ཕྱོགས་ཀྱི་གྲོང་ཁྱེར་ཧང་ཟུའུ་རུ་རྒྱ་ནག་གི་སྲིད་འཛིན་ཞི་ཡིས་ལྷོ་ཀོ་རི་ཡའི་སྲིད་བློན་ཧན་ཌུག་སུ་མཆོག་དང་མཇལ་འཕྲད་གནང་བའི་སྐབས་སུ་རྒྱ་ནག་གི་ངོས་ནས་ལྷོ་ཀོ་རི་ཡ་རྒྱལ་ཁབ་དང་ལྷན་དུ་འཐབ་ཇུས་ལྡན་པའི་ཐོག་ནས་མཉམ་ལས་ཀྱི་ལས་དོན་གོང་འཕེལ་གཏོང་འདོད་ཡོད་པའི་སྐོར་གསུངས་ཡོད་པ་དང་རྒྱ་ནག་དང་ལྷོ་ཀོ་རི་ཡའི་སྲིད་འཛིན་རྣམ་གཉིས་ཀྱི་དབར་ལ་མཇལ་འཕྲད་གནང་བར་བརྟེན་ནས་ད་རེས་གཟའ་སྤེན་པའི་ཉིན

ས་མཚམས་རྒལ་བ་ཟི་བས་ཀྱི་བར་ལ་གནས་པ་མ་ཟད་ད་དུང་ས་མཚམས་རྒལ་བདེ་བོ་མེད་པའི་གི་མཐའ་མཚམས་ཀྱི་མང་ཚོགས་ལ་གྱུར་ཡོད། གནས་རི་དང་གནས་མཆོག་གི་མཚེའུ་སོགས། སྐྱེས་ཆེན་དམ་པ་ཡི་མཛད་རྗེས་ཡོད་ས་ཡི་རྩ་ཆེ་ཡི་གནས་མང་པོ་ཐག་ཧ་ཅང་ཉེ་པོར་གནས་ཡོད་རུང་དེ་སྔ་བྱུང་མྱོང་མེད་པའི་ཐག་རིང་སླེབས་ཐུབ་མེད་པ་ལྟ་བུ་ཞིག་ཏུ་གྱུར་ཡོད་ཅེས་དེ་ཡང་འོད་ཟེར་ལགས་མུ་མཐུད་ངོ་སྤྲོད་གནང་བར 正如康奈尔大学人类学系的学者埃斯汀诺德撰写的文章是对。 尼泊尔水利发展、 水电建设以及对喜马拉雅水电状况所做的研究中。
电影多多现内朱拉罗钦个罗马日币罗林的开发， Austin Lord ལགས་ཀྱིས་རྩོམ་ཡིག་ཞིག་བྲིས་ཏེ། འདི་ནི་བལ་ཡུལ་གྱི་ཆུ་ཡར་རྒྱས་དང་ཆུ་གློག་འཛུགས་སྐྲུན་དེ་བཞིན་ཧི་མ་ལ་ཡ་ཡི་ཆུ་གློག་གི་གནས་སྟངས་ལ་ཞིབ་འཇུག་ཅེས་པའི་གི་རྩོམ་ཡིག་གི་ནང། རྒྱ་ནག་དང་བལ་ཡུལ་ས་མཚམས་སུ་གནས་པའི་གི་བལ་ཡུལ་གྱི་ཡུལ་མི་ཡི་ནང། མང་ཆེ་བར་རྒྱ་ནག་དང་བལ་ཡུལ་གྱི་ས་མཚམས་ཡུལ་མི་ཡི་ལག་ཁྱེར་ཡོད་པ་དང། ཁོ་ཚོས་ལག་ཁྱེར་དེ་ཁུར་ནས་ས་མཚམས་བརྒལ་ཏེ་རྒྱ་ནག་གི་བོད་ནང་གི་ས་ཁོངས་ཀྱི་རང་བཞིན་ལྡན་པའི་གི་ཉོ་ཚོང་དང་ཡང་ན་སྤུན་མཆེད་ཐུག་འཕྲད་དུ་འགྲོ་ཆོག་གི་ཡོད་པ་ནི་ཧི་མ་ལ་ཡའི་ས་མཚམས་ཁུལ་དུ་ཕན་ཚུན་འགྲོ་རྒྱུག་བྱེད་པའི་གི་ལོ་རྒྱུས་ཀྱི་མ་དཔེ་ལྟ་བུ་འདི་དེང་རབས་ཀྱི་རྣམ་པའི་གི་ཐོག་ནས་མངོན་པ་ཞིག་རེད་ཅེས་དང། ད་དུང་ཉེ་བའི་དུས་ཚོད་ཀྱི་ནང་ལ་རྒྱ་ནག་གིས་བལ་ཡུལ་ལ་མ་དངུལ་འཇོག་པའི་གི་དཔེ་མཚོན་དང་ཧི་མ་ལ་ཡ་བརྒལ་ནས་ལག་པ་གཏོང་བ་ཟེར་བའི་ས་མཚམས་བརྒལ་བའི་གི་རྨང་གཞིའི་འཛུགས་སྐྲུན་གྱི་ལས་གཞི་ཟེར་བ་འདིར་བྱེད་པ་དང་ཡང་གྲོང་ཚོ་དེ་ཚོ་ཡི་ཡུལ་མི་རང་ཉིད་ཀྱི་ཉེ་འཁོར་གྱི་ཁོར་ཡུག་ལ་འགྱུར་བ་མགྱོགས་པོ་ཞིག་སོང་པ་འདིར་དགའ་སྣང་དང་ཡང་ན་སེམས་འཚབ་ཀྱང་ཡོང་གི་ཡོད་པར་བརྗོད་འདུག་ཅེས་དང

འགྱུར་བ་ངེས་ཅན་ཞིག་ལ་གཅིག་མཚུངས་ཀྱིས་ཁ་ཕྱོགས་དགོས་ཀྱི་ཡོད། འོན་ཀྱང་ངེས་པར་དུ་འགྲེལ་བརྗོད་འགོད་དགོས་པ་ཞིག་ནི། གླིང་མིའི་བོད་མིའི་ས་མཚམས་ཡུལ་མིའི་ལག་ཁྱེར་ཟེར་བ་འདི། སྤུ་ཧྲེང་རྫོང་གཅིག་པུ་གྱི་ནང་ལ་བེད་སྤྱོད་ཆོག་པ་ལས། སྤུ་ཧྲེང་རྫོང་ཕུད་པའི་གི་དེ་མིན་གྱི་ས་ཆར་སྤྱོད་ཆོག་གི་མེད་པ་དེ་ཡི་ཁོངས་སུ། གནས་རི་དང་གནས་མཆོག་གི་མཚེའུ་ཁུལ་ཡང་ཚུད་ཡོད།

ཡིན་ན་ཡང་བཙན་བྱོལ་གྱི་བརྗོད་གཞིའི་ཐོག་ནས་གླེང་སྐབས་གུས་མོས་གཟབ་ནན་བྱེད་ཀྱི་ཡོད་དཔེར་ན་གླིང་མི་བོད་མིར་མཚོན་ན། ཁོང་ཚོ་བཙན་བྱོལ་བོད་མི་ནང་བཞིན་བརྩི་རྒྱུ་མེད། གང་ལྟར་ཁོང་ཚོ་རང་ཉིད་ཀྱི་ཁྱིམ་གཞིས་སུ་འཚོ་བ་བྱས་ནས་ཡོད་པ་དང། རང་ཉིད་ཀྱི་ཁྱིམ་གཞིས་མེད་པ་ཆགས་མེད་ལ། ཕ་ཡུལ་དང་ཁ་བྲལ་ནས་བཙན་བྱོལ་གྱི་དཀའ་སྡུག་ཚད་མེད་མྱོང་དགོས་བྱུང་མེད། ཁོང་ཚོ་ཡི་ནང་གི་མང་པོ་སྤུ་ཧྲེང་ཚུད་པའི་གི་དེ་མིན་ས་ཆར་འཚོ་ཐབས་ཀྱི་ཆེད་དུ་བསྐྱོད་ཡོད་རུང། ཁོ་ཚོ་ཡི་རྩ་བ་ནི་སྔར་རྒྱུན་བཞིན་གླིང་མི་རང་རེད། ཡང་དེར་སྔར་རྒྱུན་བཞིན་འགྱུར་ལྡོག་མང་པོ་ཞིག་སོང་མེད་པ་སྟེ། ཕྱི་ནས་ཡོང་མཁན་གྱི་བཅིངས་འགྲོལ་ཟེར་བ་བཏང་མེད་པ་དང།

ནུབ་པ་རིན་པོ་ཆེ་ཡི་ཕ་ཡུལ་ནི་ལྷ་ས་ཡིན་རུང། སྐུ་ཚེ་ཡི་ལིངས་པོ་ཡི་ནང་ལྷ་ས་ནས་ཞལ་མ་བྲལ་ཀ་མེད་བྱུང་བ་དང།
ཡང་དུས་དེ་ནས་བཟུང་ཕྱིར་ལོག་ཕེབས་ཐུབ་ཀྱི་མེད་པ་རེད། གལ་ཏེ་ཆག་སྒོ་ཆེན་པོ་དེ་འདྲ་ཞིག་འཕྲད་མེད་ན། ཁོང་རྣམ་པ་ཉེ་འཁོར་རྒྱལ་ཁབ་ཏུ་ཕེབས་ནས་སྐུ་ཚེ་ཡི་དུས་མཇུག་དེ་སྐྱེལ་གནང་གི་མ་རེད། འདིར་བརྟེན་ཁོང་རྣམ་པ་ནི་དོན་ངོ་མ་ཡི་བཙན་བྱོལ་བོད་མི་རེད།

ཁྱེད་ཕན་ཚུན་ཐུག་པ་བྱུང་བ་འདི་ནི་ལས་དབང་གི་དམིགས་བསལ་བཀོད་སྒྲིག་ཅིག་ཆགས་ཀྱི་ཡོད། འདི་ལྟ་བུ་ཡི་བཙན་བྱོལ་གྱི་ལས་དབང་འདིས་མ་འོངས་པར་འགྲོ་ཤུགས་གང་འདྲ་ཞིག་ཡོང་གི་ཡོད་མེད་ཀྱི་ཐད་ལ་ད་དུང་ཞིབ་འཇུག་པ་དང་འབྲེལ་ཡོད་དོ་ཁུར་གནང་མཁན་གྱིས་དེ་བས་གཏིང་ཟབ་པའི་གི་བརྟག་ཞིབ་དགོས་ཀྱི་ཡོད་ཟེར་འོད་ཟེར་ལགས་ཀྱི་རྩོམ་ཡིག་གི་ནང་དེ་འདྲ་བཀོད་ཡོད་པ་རེད།